དེ་རིང་གི Podcast གི་ལེ་ཚན་དེའི་ནང་ངས་བལ་ཡུལ་གྱི་སྲིད་དོན་མི་སྣ་ཚོས་ཆབ་སྲིད་ཀྱི་དབང་ཆར་ཉིན་མཚན་མེད་པ་ལྟ་བུ་རྩོད་ལེན་བྱེད་བཞིན་པའི་སྲིད་དབང་སྐྱོང་ཕྱོགས་དེ་གཏམ་བརྗོད་ཀྱི་འཁྲབ་ཚན་གྱི་གཟུགས་སུ་བཀོད་དེ་ངོ་སྤྲོད་ཞུ་གི་ཡིན། དང་པོ་གཏམ་བརྗོད་ཀྱི་འཁྲབ་གཞུང་དེའི་གནད་འགག་སྐོར་གླེང་བ། བོད་དང་ས་འབྲེལ་བལ་ཡུལ་གྱི་རྒྱལ་ཁབ་དེ་བོད་རྒྱལ་ཁབ་དང་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བ་ཆེན་པོ་ཡོད་པའི་ས་ཁུལ་ཞིག་ཡིན་པར་མ་ཟད། བཙན་བྱོལ་བོད་མི་གཞི་རྒྱ་གང་ཅི་ཞིག་གི་གནས་ཡུལ་ཁྱིམ་ཚང་གཉིས་པ་ཞིག་ཀྱང་ཆགས་ཡོད་པ་རེད། དེའི་ཐོག་བོད་དང་ཆོས་དང་རིག་གཞུང་སྐད་ཡིག་བཅས་པ་གཅིག་པ་ཡིན་པའི་ཧི་མ་ལ་ཡའི་མི་རིགས་ཕོན་ཆེ་ཞིག་གི་གནས་ཡུལ་ཕ་ཡུལ་དེ་ཡིན་པ་རེད། གནད་འགག་གཉིས་པ་དེ། གཙོ་བོ་བོད་མིའི་རྩ་དོན་དང་འབྲེལ་ཕྱིན་བལ་ཡུལ་དེ་བཞིན། ཞོག་གཅིག་ལ་ཡར་རྒྱ་ནག་དང་ཞོག་གཞན་ཞིག་ལ་རྒྱ་གར་དང་ཨ་མི་རི་ཀ་གཉིས་མཉམ་རུབ་བྱས་པའི་ཆབ་སྲིད་ཀྱི་ཤུགས་རྐྱེན་འགྲན་རྩོད་བྱ་སའི་བསྟི་གནས་གལ་ཆེ་ཞིག་ཆགས་ཡོད་པའི་གནད་འགག་ཇི་སྙེད་ཞིག་ཡོད་པ་རེད།

རང་གི་ལས་ཡུན་གཉིས་ཀྱི་རིང། སྲིད་བློན་ཟུར་པ་ཀེ་པི་ཤར་མ་ཨོ་ལི་ཡི་མཛུབ་མོ་གང་བསྟན་ཤར་བསྐྱོད་བྱེད་མཁན་ཞིག་དང་ཤུགས་ཀྱིས་རྒྱ་ནག་གི་ཕྱོགས་གཏོགས་རྩོད་གཞི། སྲིད་བློན་སུས་བྱེད་དང་སྲིད་འཛིན་ལ་སུ་འཁོད་པ་བྱ་རྒྱུའི་འགྲན་རྩོད་དང་ལྐོག་བཤམས་ངན་ཇུས། བལ་ཡུལ་གྱི་སྲིད་དབང་འཕྲོག་རེས་བྱས་པའི་འཁྲབ་གཞུང་དེའི་ནང་ཨ་ཁུ་བསྟན་པ་དང་ཨ་ཁུ་ཁྲོ་ཐུང་སོགས་པ་རྫོགས་མཐའ་མེད་པ་ཞིག་ཡོད་ཀྱང། དུས་ཚོད་རྐྱེན་པས་ངོ་སྤྲོད་ཞུ་གི་མིན། གཏམ་བརྗོད་ལེའུ་དང་པོ། ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་མཇུག་བལ་ཡུལ་ནང་རྒྱལ་ཡོངས་འོས་བསྡུ་གྲུབ། འོས་བསྡུའི་སྔོན་ལ་ནེ་པ་ལི་ཀོང་རོས་སྲིད་དོན་ཚོགས་པ་དང། མའོ་དམར་ཤོག་ཚོགས་པ་གཞན་ཡང་སྲིད་དོན་ཚོགས་པ་ཁག་ཅིག་མཉམ་རུབ་ཀྱི་ཐོག་ནས་འོས་བསྡུར་ཞུགས་པ་དང། འོས་ཐོབ་བྱུང་བ་ཡིན་ན་མཉམ་རུབ་ཀྱི་ཐོག་ནས་མནའ་འབྲེལ་གཞུང་འཛིན་རྒྱུའི་གྲོས་འཆམ་བཞག་དེའི་ཁ་གཏད་དུ་སྲིད་བློན་ཟུར་པ་ཀེ་པི་ཤར་མ་ཨོ་ལི་ཡིས་མཱ་ཁེ་སི་ལེ་ནི་ནི་སི་ཀི་དམར་ཤོག་ཚོགས་པ་དང་གཞན་སྲིད་དོན་ཚོགས་པ་ཁག་ཅིག་གིས་ཕྱོགས་མཚུངས་ཀྱི་གྲོས་མཐུན་བཞག་སྟེ་འོས་བསྡུའི་འགྲན་རྩོད་ལ་ཞུགས། འོས་བསྡུའི་གྲུབ་འབྲས་དེས་སྲིད་དོན་ཚོགས་པ་གང་ཞིག་ལ་མཐའ་གཅིག་ཏུ་གཞུང་འཛིན་སྐྱོང་བའི་མང་མོས་བྱུང་མེད་ཀྱང་ཀོང་རོ་ཚོགས་པའི་མནའ་འབྲེལ་ལ་གཞུང་འཛིན་བྱ་རྒྱུའི་གནས་བབ་ཆ་ཚང་ཞིག་ལྡན་པ་བྱུང། རྒྱ་གར་ལ་བལ་ཡུལ་ནང་རང་གི་ཕྱོགས་གཏོགས་ཡིན་པའི་ཀོང་རོ་སྲིད་དོན་ཚོགས་པའི་མནའ་འབྲེལ་དང་དེའི་ནང་ནས་དམིགས་བསལ་ཀོང་རོ་སྲིད་དོན་ཚོགས་པའི་འགོ་ཁྲིད་སྲིད་བློན་ཟུར་པ་ཤེར་བྷ་དུར་དེའུ་བ་བསྐྱར་དུ་སྲིད་བློན་ལ་འཁོད་ཀྱི་ཡོད་པའི་དགའ་ཚོར་སྐྱེས། འོན་ཀྱང་སྐབས་དེར་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པྲ་ཅན་གྱིས་སྔོན་ལ་ཡར་ལོ་གཉིས་དང་ཕྱེད་ཀའི་རིང་ཁོ་པ་སྲིད་བློན་བྱ་རུ་བཅུག་དགོས་པའི་དགོས་འདུན་བཏོན་ཏེ་རྩོད་གླེང་བཟོས། དེར་དེའུ་བས་ཐེ་ཚོམ་བྱས། སྐབས་དེར་ཁ་གཏད་མཱ་ཁེས་ལེ་ནིན་ནིས་དམར་ཤོག་ཚོགས་པའི་འགོ་ཁྲིད་སྲིད་བློན་ཟུར་པ་ཀེ་པི་ཤར་མ་ཨོ་ལི་ལ་གོ་སྐབས་ཤིག་མཐོང། ཁོ་པས་རང་གི་ཁ་གཏད Prachand ལ་འབྲེལ་མཐུད་ཀྱིས་སྔོན་ལ་ཡར་ལོ་གཉིས་དང་ཕྱེད་ཀ་ཁོ་པ་སྲིད་བློན་བྱ་འདོད་ན་ཨོ་ལི་ཡི་སྲིད་དོན་ཚོགས་པ་དང་མནའ་འབྲེལ་གྱིས་ཁོ་པར་གྲོས་ཚོགས་ནང་གཞུང་འཛིན་དབང་ཆ་བཟུང་རྒྱུར་རྒྱབ་སྐྱོར་བྱེད་ཆོག་པའི་ཁས་ལེན་བྱས། དེར་ཕན་པར། ལོ་གཉིས་དང་ཕྱེད་ཀའི་རྗེས་སུ་སྲིད་བློན་གྱི་གོ་གནས་དེ་ཨོ་ལི་རང་ལ་རྩིས་སྤྲོད་དགོས་པ་གཅིག། གཉིས་སུ་སྲིད་འཛིན་གྱི་འོས་མི་དེ་ཨོ་ལི་ཡི་མཱ་ཁེ་སི་ལེ་ནིན་དམར་ཤོག་ཚོགས་པའི་མི་སྣ་ཞིག་བསྐོ་གཞག་དགོས་པ་དང། གྲོས་ཚོགས་ཀྱི་ཚོགས་གཙོར་དང་ཐོག་ལོ་གཉིས་དང་ཕྱེད་ཀར་པྲ་ཆན་རང་ཉིད་ཀྱི་མའོ་དམར་ཤོག་ཚོགས་པའི་དཔོན་རིགས་ཤིག་དང། རྗེས་སུ་ལོ་གཉིས་དང་ཕྱེད་ཀ་ཨོ་ལི་ཡིས་སྲིད་བློན་བྱས་པའི་ལས་ཡུན་ལ་གྲོས་ཚོགས་ཀྱི་ཚོགས་གཙོ་དེ་ཨོ་ལི་ཡིས་མའོ་དམར་ཤོག་ཚོགས་པའི་དཔོན་རིགས་ཤིག་བསྐོ་དགོས་པའི་དགོས་དོན་བཏོན། དེར། མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པྲ་ཆན་དགའ་ཐག་ཆོད་དེ་མོས་མཐུན་བྱས། སྲིད་བློན་ཟུར་པ་ཀེ་པི་ཤར་མ། ཨོ་ལི་ཡང་རང་གི་བསམ་དོན་འགྲུབ་སོང་སྙམ་པའི་སྤྲོ་སྣང་ཚད་མེད་ཞིག་སྐྱེས། ཨོ་ལི་ཡི་བློ་མཐུན་གྲོགས་པོ་རྒྱ་ནག་ཀྱང་དགའ་ཚོར་ཆེ་སྐྱེད་ཀྱི་ངང་ལ་གནས་སོ། གཏམ་བརྗོད་ལེའུ་གཉིས་པ། གྲོས་ཚོགས་ནང་སྲིད་བློན་གསར་པ་པྲ་ཆན་གྱི་སྲིད་གཞུང་ལ་མང་མོས་རྒྱབ་སྐྱོར་ཡོད་མེད་རྟོག་ཞིབ་མགོ་བཙུགས། ཀོང་རི་སྲིད་དོན་ཚོགས་པའི་འགོ་ཁྲིད་སྲིད་བློན་ཟུར་པ་ཤེར་བྷ་དུར་རྡོ་པ་ལ་རང་ཉིད་བསྐྱར་དུ་སྲིད་བློན་གྱི་ཁྲི་ཐོག་བཞུགས་ཆོག་ཆོག་ཡིན་པའི་དུས་སྐབས་ད་གར། ཨོ་ལི་ཡིས་པྲ་ཆན་དང་ལག་པ་བཏང་སྟེ་བཞུགས་ཁྲིའི་སྟེང་ནས་བཞུགས་གདན་མར་བཤུས་པར་བརྟེན་ཅི་བྱ་གཏོལ་མེད་ལྟ་བུ་ཞིག་གྱུར། རྒྱ་གར་ཡང་ཧང་སང་ཧོན་ཐོར། འོན་ཀྱང་ཆབ་སྲིད་ནང་རྩེད་མོ་སྐྱུག་བྲོ་བོ་སྣ་ཚོགས་ཤིག་རྩེད་རྒྱུ་ཡོད་པ་ལྟར། གྲོས་ཚོགས་ནང་པྲ་ཆན་སྲིད་བློན་བྱ་རྒྱུར་དགག་བྱ་ཡོད་མེད་རྟོག་ཞིབ་ཀྱི་སྐབས། ཀེ་པི་ཤར་མ་ཨོ་ལི་ཡི་སྲིད་དོན་ཚོགས་པ་ལྟ་ཅི་ཀོང་རེ་སྲིད་དོན་ཚོགས་པས་ཀྱང་རྒྱབ་སྐྱོར་ཡོད་པའི་འོས་ཤོག་འཕངས་ཏེ་བལ་ཡུལ་གྱི་གྲོས་ཚོགས་ནང་འཐུས་མི་རེ་གཉིས་ཤིག་ཙམ་ལས་གཞན་ཡོངས་རྫོགས་ཀྱིས་པྲ་ཆན་གྱིས་གཞུང་འཛིན་འགོ་ཁྲིད་བྱ་རྒྱུར་ཡིད་ཆེས་ཡོད་པ་གསལ་སྟོན་བྱས། དེ་ནི་བལ་ཡུལ་གྱི་དམངས་གཙོའི་འགྲོ་ལུགས་སམ་གྲོས་ཚོགས་ནང་ཕྱོགས་འགལ་སྲིད་དོན་ཚོགས་པའི་མིང་ཙམ་ཡང་མེད་པའི་གནས་སྟངས་ཤིག་ཆགས། Marxist Leninist དམར་ཤོག་ཚོགས་པའི་འགོ་ཁྲིད་ཨོ་ལི་གིས་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པྲ་ཆན་ལ་སྲིད་བློན་ལ་རྒྱབ་སྐྱོར་བརྒྱུད། རྒྱ་གར་གྱི་ཕྱོགས་གཏོགས་ཀོང་རོ་སྲིད་དོན་ཚོགས་པའི་འགོ་ཁྲིད་སྲིད་བློན་ཟུར་པ་ཤེར་བྷ་དུར་དོད་པ་སྲིད་བློན་ཆགས་མ་ཐུབ་པར་བཀག་སྡོམ་དང། པྲ་ཆན་སྲིད་བློན་གྱི་ཁྲི་ཐོག་ཏུ་བསྐྱལ་བ་གང་ཞིག་ལ་རྒྱབ་ནས་རང་གི་རྔ་ལ་དབྱུག་པས་བསྣུན་པའམ། ཡང་ན་དབྱིན་སྐད་ཀྱི་ཐོག་ནས་ཞུས་ན King Maker འམ་རྒྱལ་པོ་བཟོ་མཁན་གྱི་ཆེས་དབང་ཚད་ཆེ་བའི་མི་སྣ་དེ་ཆགས་པ་བཟོས། འོན་ཀྱང་ནེ་པ་ལི་ཀོང་རེ་སྲིད་དོན་ཚོགས་པས་པྲ་ཆན་གྱི་འགྱུར་ལྡོག་དེར་སྐབས་འཕྲལ་གྱི་འཁོན་འཛིན་མ་བྱས་པར་ང་ཚོས་ཀྱང་དེ་དེ་བཞིན་ནོ་ཞེས་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པྲ་ཆན་སྲིད་བློན་བྱ་རྒྱུར་རྒྱབ་སྐྱོར་དང་མོས་མཐུན་ཡོད་པའི་འོས་ཤོག་འཕངས་ཏེ། དོན་དུ་པྲ་ཆན་ལ་ད་ཆ་རང་ཉིད་སྲིད་དབང་ལ་ཡང་གནས་རྒྱུར་ཨོ་ལི་ལ་ཡང་རེ་མི་དགོས་པ་བཟོས། དེ་ཡིས་རྒྱ་ནག་གི་མཐུན་གྲོགས་ཨོ་ལི་གྱི་དབང་ཆ་དེ་དུག་སྦྲུལ་གྱི་མཆེ་བ་ནས་དུག་མེད་པ་བཟོས་པ་ལྟ་བུ་ནུས་མེད་བཟོས། པྲ་ཆན་གྱིས་དེའི་རྗེས་དེ་སྔ་ཨོ་ལི་ལ་ཁོ་པ་དང་ཐོག་ལོ་གཉིས་དང་ཕྱེད་ཀའི་རིང་སྲིད་བློན་བྱ་རྒྱུའི་ཆ་རྐྱེན་མང་དག་ཅིག་གི་ཁྲོད། བལ་ཡུལ་གྱི་སྲིད་འཛིན་དེ་ཨོ་ལི་ཡི་མཱ་ཁེ་སི་ལེ་ནི་ནིས་དམར་ཤོག་ཚོགས་པའི་དཔོན་རིགས་ཤིག་བསྐོ་རྒྱུར་རྒྱབ་སྐྱོར་བྱ་རྒྱུའི་ཁས་ལེན་ནས་ཕྱིར་བཤོལ་བྱས། དེའི་ཚབ་ཏུ་ཀོང་རེས་སྲིད་དོན་ཚོགས་པའི་དཔོན་རིགས་བགྲེས་པ་རཱམ་ཆན་དར་པོར་ཝལ་འོས་མིར་རྒྱབ་སྐྱོར་བྱ་རྒྱུའི་གསལ་བསྒྲགས་བྱས། དེར་ཨོ་ལི་ཁོང་ཁྲོ་དྲག་པོ་ཟ། ཨོ་ལི་ཡིས་དེ་སྔ་རང་ཉིད་ཀྱིས་ཁ་དན་ཚིག་ལ་མ་གནས་པའི་གནས་ལུགས་ཡོངས་རྫོགས་བརྗེད་དེ། Prachand ལ་ཁ་དན་ཚིག་ལ་མ་གནས་མཁན་གྱི་འགོ་ཁྲིད་ཅིག་ཡིན་པའི་སྐྱོན་བརྗོད་རྒྱ་ཆེ་བྱས་སྲིད་བློན་ཟུར་པ་དེའུ་བྷ་དང་པྲ་ཆན་གཉིས་ཀྱི་མནའ་འབྲེལ་ནུས་མེད་བཟོས་ཕྱིར། ཨོ་ལི་ཡིས་བསྐྱར་དུ་ཐབས་ཇུས་གསར་པ་ཞིག་གི་ནང་དེའུ་བྷ་དང་པྲ་ཆན་གཉིས་ཀྱི་མནའ་འབྲེལ་ནང་ཡོད་པའི་སྲིད་བློན་ཟུར་པ་མ་དྷབ་ཀུ་མར་ནེ་པཱལ་ལ་འབྲེལ་མཐུད་ཀྱིས། ཨོ་ལི་ཡིས་མའོ་དམར་ཤོག་ཚོགས་པའི་སྲིད་འཛིན་གྱི་འོས་མི་འདོན་རྒྱུའི་ཚབ་ཏུ་ཁོང་ལ་སྲིད་འཛིན་གྱི་འོས་མིར་རྒྱབ་སྐྱོར་བྱེད་ཆོག་པའི་གྲོས་འགོ་བཏོན། འོན་ཀྱང་མ་དྷབ་ཀུ་མར་ནེ་པཱལ་གྱིས་གཡོ་ཇུས་དེར་དང་ལེན་མ་གནང། དེར་བརྟེན་རྒྱ་ནག་གི་ཕྱོགས་གཏོགས་སུ་འགྲོ་མཁན་སྲིད་བློན་ཟུར་པ་ཀེ་པི་ཤར་མ་ཨོ་ལི་གི་བསམ་དོན་མ་འགྲུབ་པར་ད་ཆ། སྤྱི་ཚེས་དགུ་རེས་གཟའ་ཕུར་བུའི་ཉིན་བལ་ཡུལ་གྱི་དབུས་ས་གཉིས་ཀྱི་གྲོས་ཚོགས་གོང་འོག་གི་འཐུས་མིའི་ཁྲོད་སྲིད་འཛིན་གསར་པའི་འོས་བསྡུའི་སྐབས། སྲིད་འཛིན་གྱི་འོས་མི་གཉིས་ཀྱི་ཁྲོད་ནས་ཨོ་ལི་ཡི་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་སུ་བྷ་ཤ་ནེམ་བྷང་དང། ཀོང་རེས་སྲིད་དོན་ཚོགས་པའི་འགོ་ཁྲིད་བགྲེས་པ་རཱམ་ཆཱན་དར་པོར་ཝལ། འགྲན་རྩོད་ཡོང་རྒྱུ་ཡིན་པ་དང། སྐབས་དེར་ཀོང་རེས་སྲིད་དོན་ཚོགས་པའི་འོས་མི་དབུ་ཁྲིད་བགྲེས་པོ་རཱམ་ཆ་ནྡ་པོར་བྷལ་སྲིད་འཛིན་ལ་འདེམས་བསྐོ་ཡོང་གི་ཡོད་པ་དང་དེའི་རྗེས་པྲ་ཆན་གྱི་སྲིད་གཞུང་ལ། སྲིད་བློན་ཨོ་ལི་ཡི་སྲིད་དོན་ཚོགས་པའི་རྒྱབ་སྐྱོར་ཕྱིར་འཐེན་གྱི་རྗེས་གྲོས་ཚོགས་ནང་མང་མོས་རྒྱབ་སྐྱོར་དང་ཡིད་ཆེས་ཡོད་མེད་རྟོག་ཞིབ་བསྐྱར་དུ་བྱེད་དགོས་ཀྱི་ཡོད་པར། སྐབས་དེར་པྲ་ཆན་གྱི་གཞུང་འཛིན་འགོ་ཁྲིད་ལ་ཀོང་རེས་དང་གཞན་ཡང་སྲིད་དོན་ཚོགས་པ་ཁག་ཅིག་གིས་རྒྱབ་སྐྱོར་འདེང་ངེས་ཤིག་ཐོབ་རྒྱུའི་གདེང་ཚོད་ཡོད་པ་དང། དེའི་རྗེས་ལ་བཀའ་ཤག་ལྷན་ཚོགས་བསྐྱར་སྒྲིག་བྱེད་ཀྱི་ཡོད་པ་རེད། དེ་ཡང་སྲིད་དོན་དབྱེ་ཞིབ་པ་ཚོས་དེའི་གོང་ལ། རྒྱ་གར་དང་ཨ་མི་རི་ཀ་གཉིས་ཀྱི་ཕྱོགས་སུ། སེམས་ཐག་ཉེ་བའི་འགོ་ཁྲིད་ཀོང་རེས་སྲིད་དོན་ཚོགས་པའི་ཤེར་བྷ་དུར་དེའུ་བྷ་སྲིད་བློན་ལ་སླེབས་མ་བཅུག་པའི་ཐབས་ཤེས་ཀྱི་རྒྱབ་ཏུ། བལ་ཡུལ་ནང་ཡོད་པའི་རྒྱ་ནག་གཞུང་ཚབ་སོགས་ཀྱིས་རྒྱ་ནག་གཞུང་གི་ཤུགས་རྐྱེན་ཡོད་པར་ཡིད་ཆེས་བྱེད་ཀྱི་ཡོད་པ་ལྟར། ཐེངས་འདིའི་བལ་ཡུལ་གྱི་ཆབ་སྲིད་འགྱུར་འགྲོས་དེའི་རྒྱབ་ཏུའང་རྒྱ་གར་གྱིས་ནུས་པ་བཏོན་ཡོད་པ་དང། དེས་ན་ད་རན་དོན་རྐྱེན་དེས་དམིགས་བསལ་འདས་པའི་ཉིན་ཤས་ཀྱི་ནང། རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་བྷི་ནེ་ཀྭ་ཏྲ་བལ་ཡུལ་ནང་བསྐྱོད་དེ། སྲིད་དོན་མི་སྣ་རིམ་པ་ཞིག་དང་ཐུག་འཕྲད་དང་དེའི་ནང་དམིགས་བསལ་ཀོང་རེ་སྲིད་དོན་ཚོགས་པའི་དེའུ་བྷ་དང་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་དང་སྲིད་བློན་ལས་ཐོག་པྲ་ཆན་གཉིས་ཐུག་འཕྲད་ཀྱི་རྗེས་སུ་འགྱུར་འགྲོས་དེ་བྱུང་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། མདོར་ན་སྲིད་དོན་དབྱེ་ཞིབ་པ་ཚོས་ད་རན་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ། བལ་ཡུལ་ནང་གི་འཚམས་གཟིགས་དེའི་རྗེས་སུ་བལ་ཡུལ་ནང་ཤོའི་རྒྱན་རྩེད་ཀྱི་ནང་ཡུལ་གྱི་སྲིད་དོན་མི་སྣ་གི་ཁྲོད་དུ་དེའུ་བྷ་དང་པྲ་ཆན་གཉིས་དང། ཞོར་ལ་ཡང་རྒྱ་གར་དང་ཨ་མི་རི་ཀ་གཉིས་ཐོབ་ཡོད་པ་དང། ཤོག་གཞན་ཞིག་ལ་ཡང་ཀེ་པི་ཤར་མ་ཨོ་ལི་དང་ཞོར་ལ་ཡང་རྒྱ་ནག་ཕམ་པ་ལྟ་བུ་ཆགས་ཡོད་པ་དང། འོན་ཀྱང་གནས་སྟངས་དེ་ཇི་ཙམ་རྒྱུན་གནས་ཐུབ་ཀྱི་ཡོད་མེད་སུས་ཀྱང་བརྗོད་དཀའ་བ་ཞིག་ཡིན་པ་ཡིད་ཆེས་བྱེད་ཀྱི་ཡོད་པ་རེད། དེ་དང་ཆབས་ཅིག་བལ་ཡུལ་གྱི་སྲིད་དོན་ཚོགས་པའི་འགོ་ཁྲིད་ཚོས་འཁྲབ་པའི་གཏམ་བརྗོད་ཀྱི་འཁྲབ་གཞུང་དེ་རེ་ཞིག་རྫོགས་པ་ལགས་སོ། ལེ་ཚན་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན Voice of America། VOA། ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་གསར་འགོད་པ་ང་བློ་བཟང་ཡེ་ཤེས་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་དེ་གསན་གནང་བར་ཐུགས་རྗེ་ཆེ། ང་ཚོའི་ལེ་ཚན་རྗེས་མ་ནང་བསྐྱར་དུ་མཇལ་ཡོང། དེའི་བར་ང་ཚོའི་ལེ་ཚན་གཞན་པ་རྣམས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།